ཏོག་དབྱིབས་ནད་དུག་གི་ནད་ཡམས་ཀྱི་ཁྱབ་གདལ་ཆེན་པོའི་ལོ་ཟླའི་སྐབས་སུ་བལ་ཡུལ་ལ་ཕྱི་རྒྱལ་ཁག་ནས་ཡུལ་སྐོར་སྤྲོ་འཆམ་པར་ཡོང་མཁན་ཧ་ཅང་གི་ཉུང་ལ་ཕྱིན་ནས་བལ་ཡུལ་ལ་ཡུལ་སྐོར་སྤྲོ་འཆམ་ནས་ཡོང་འབབ་དུས་རྒྱུན་བབ་རྒྱུ་ཚོ་ཉམས་ཡོད་ཀྱང་ད་ལོ་ཕྱི་ལོ་ཉིས་སྟོང་ཉི་ཤུ་གསུམ་གྱི་ལོའི་རིང་ལ་བལ་ཡུལ་གྱི་ཡུལ་སྐོར་སྤྲོ་འཆམ་ཧ་ཅང་གི་ཉམས་གསོ་བྱུང་བཞིན་པ་དང་བལ་ཡུལ་གྱི་ཡུལ་སྐོར་སྤྲོ་འཆམ་གྱི་ཚོང་དེ་ཉམས་གསོ་བྱུང་སྟབས་སུ་ད་ལོ་ཉིས་སྟོང་ཉི་ཤུ་གསུམ་གྱི་ལོའི་རིང་ལ་བལ་ཡུལ་ལ་རྒྱལ་སྤྱི་ནས་ཡུལ་སྐོར་སྤྲོ་འཆམ་པ་ས་ཡ་གཅིག་འཁོར་བ་བལ་པོའི་གཞུང་གི་བསྒྲུབ་བྱ་དམིགས་ཡུལ་བཟུང་བ་ཞིག་འདི་ཟླ་ཕྱི་ཟླ་བཅུ་གཉིས་ཀྱི་སྐབས་རིང་འདིར་བལ་ཡུལ་ལ་ཡུལ་སྐོར་སྤྲོ་འཆམ་པ་བརྒྱད་ཁྲི་ཉིས་སྟོང་ལྷག་འཁོར་ན་འགྲུབ་རྒྱུ་ཞིག་ཆགས་ཡོད་པ་གནས་ཚུལ་ཐོན་འདུག་གང་ཡིན་ཞུས་ན་ཕྱི་ཟླ་བཅུ་གཅིག་བར་གྱི་ད་ལོའི་འདས་པའི་ཟླ་བ་བཅུ་གཅིག་དེའི་སྐབས་རིང་ལ་བལ་ཡུལ་ལ་ཕྱི་རྒྱལ་ཁག་ནས་མི་འབུམ་དགུ་དང། ཆིག་ཁྲི་བརྒྱད་སྟོང་སུམ་བརྒྱ་ལྷག་སླེབས་འབྱོར་བྱུང་ཡོད་པ་བལ་ཡུལ་གྱི་ཡུལ་སྐོར་སྤྲོ་འཆམ་གྱི་ལྷན་རྒྱས NTB གྱི་གཞུང་འབྲེལ་གྲངས་ཐོ་བཏོན་ཡོད་པ་རེད་འདུག་བལ་ཡུལ་གྱི་ཡུལ་སྐོར་སྤྲོ་འཆམ་གྱི་ལྷན་རྒྱས Nepal Tourism Board གྱིས་ཐོ་གྲངས་བཏོན་པ་དེ་ཚོ་བལ་ཡུལ་ལ་མཁའ་ཐོག་ནས་སླེབས་འབྱོར་བྱུང་པའི་ཕྱི་རྒྱལ་བའི་ཁ་གྲངས་མ་གཏོགས་ས་ཐོག་ནས་འབྱོར་བའི་ཕྱི་རྒྱལ་བ་ཚོའི་ཁ་གྲངས་བསྡོམས་མེད་པ་རེད་འདུག་ཏོག་དབྱིབས་ནད་དུག་གི་ཁྱབ་གདལ་གྱིས་བཏང་པའི་ཉམས་ཆག་ལས་བལ་ཡུལ་གྱི་ཡུལ་སྐོར་སྤྲོ་འཆམ་སླར་གསོ་འབྱུང་བཞིན་པའི་གནས་ཚུལ་དེ་དང་སྦྲགས་ནས་ཆབས་ཅིག་ལ་དོ་སྣང་ཤར་སའི་འགྱུར་ལྡོག་མངོན་གསལ་དོད་པོ་ཞིག་ནི། ད་ཆ་བལ་ཡུལ་ལ་ཡུལ་སྐོར་སྤྲོ་འཆམ་ལ་ཡོང་མཁན་རྒྱ་གར་ནས་རྒྱ་གར་བ་ཧ་ཅང་གི་མང་དུ་ཕྱིན་པ་ཞིག་དང། རྒྱ་མིས་བཙན་བཟུང་བྱས་པའི་བོད་དང་རྒྱ་ནག་ནས་ཡོང་མཁན་ཉུང་དུ་ཕྱིན་པའི་གནས་ཚུལ་ཐོན་ཤག་བལ་ཡུལ་ལ་ས་ཐོག་ནས་ཡོང་མཁན་མ་བརྩིས་པར་མཁའ་ཐོག་ནས་ཡོང་མཁན་གཅིག་པུ་ལ་གཟིགས་ན་ཏོག་དབྱིབས་ནད་དུག་གི་ཁྱབ་གདལ་གྱི་གོང་གི་དུས་སུ་བལ་ཡུལ་ལ་ཡུལ་སྐོར་སྤྲོ་འཆམ་པར་ཡོང་མཁན་གྱི་ལོ་རེའི་ཁྱོན་བསྡོམས་ཀྱི་ཕྱི་རྒྱལ་བའི་བརྒྱ་ཆ་བཅོ་ལྔ་ནས་ཉི་ཤུའི་བར་ཙམ་ནི་རྒྱ་གར་ནས་རྒྱ་གར་བ་བྱུང་སྲོལ་ཡོད་པ་དང་ད་ཆ་ད་ལོའི་ཐོ་གྲངས་ལ་གཟིགས་ན་བལ་ཡུལ་ལ་ད་ལོ་ཉིས་སྟོང་ཉི་ཤུ་གསུམ་གྱི་འདས་པའི་ཟླ་བ་བཅུ་གཅིག་གི་རིང་དེར་ཕྱི་རྒྱལ་ཁག་ནས་མཁའ་ཐོག་ལ་ཡུལ་སྐོར་སྤྲོ་འཆམ་པ་ཁྱོན་འབུམ་དགུ་དང་ཆིག་ཁྲི་བརྒྱད་སྟོང་སུམ་བརྒྱ་ལྷག་བལ་ཡུལ་ལ་འབྱོར་པ་དེ་དག་གི་འབུམ་གཉིས་དང་བརྒྱད་ཁྲི་བདུན་སྟོང་ཉིས་བརྒྱ་ལྷག་རྒྱ་གར་ནས་རྒྱ་གར་བ་ཡིན་པས་བལ་ཡུལ་ལ་ཡུལ་སྐོར་སྤྲོ་འཆམ་ལ་ཡོང་མཁན་གྱི་བརྒྱ་ཆ་སུམ་ཅུ་སོ་གཅིག་ལྷག་རྒྱ་གར་ནས་རྒྱ་གར་བ་ཆགས་ཡོད་པ་གནས་ཚུལ་འདུག། བལ་ཡུལ་གྱི་ཡུལ་སྐོར་སྤྲོ་འཆམ་གྱི་ལྷན་རྒྱས Nepal Tourism Board གྱི་སྤྱི་ཁྱབ Maniraj Lamichhane བལ་པོའི་གསར་འགྱུར་བརྒྱུད་ལམ་ལ་འདི་ཟླ་སྤྱི་ཟླ་བཅུ་གཉིས་རང་གི་སྐབས་ལ་གསུངས་ཡོད་གསལ་ལ། བལ་ཡུལ་ལ་རྒྱ་གར་ནས་རྒྱ་གར་བ་ཡུལ་སྐོར་སྤྲོ་འཆམ་ལ་ཡོང་མཁན་མང་དུ་ཕྱིན་པའི་རྒྱུ་མཚན་ནི། བལ་ཡུལ་གྱི་ཡུལ་སྐོར་སྤྲོ་འཆམ་གྱི་ལྷན་རྒྱས་དང་ཡུལ་སྐོར་སྤྲོ་འཆམ་གྱི་བཟོ་ཚོང་གི་ཚན་པས་རྒྱ་གར་གྱི་གྲོང་ཁྱེར་འདྲ་མིན་དུ་བལ་ཡུལ་ལ་ཡུལ་སྐོར་སྤྲོ་འཆམ་ལ་ཕེབས་པའི་ཁྱབ་བསྒྲགས་ལས་འགུལ་ཡང་ཡང་སྤེལ་ཡོད་པ་དང་དེ་བཞིན་རྒྱ་གར་བ་ཚོ་བལ་ཡུལ་ལ་ཕེབས་ན་ཐོངས་མཆན་དང་ས་ཐག་དང་འགྲོ་སོང་སོགས་གང་ཐད་ནས་སྟབས་བདེ་ལ་ཕྱིན་ཡོད་པ་སོགས་རྒྱུ་མཚན་དུ་གསུངས་ཡོད་པ་རེད་འདུག་འདི་སྐབས་ཕྱི་ཟླ་བཅུ་གཉིས་ཀྱི་ཕྱི་ཚེས་དྲུག་གི་ཉིན་བལ་པོའི་ཚགས་ཤོག The Kathmandu Post གྱི་གནས་ཚུལ་སྤེལ་གསལ་ཞིག་ལ་བལ་ཡུལ་ལ་ད་ལོ་ཡུལ་སྐོར་སྤྲོ་འཆམ་ལ་ཡོང་མཁན་རྒྱ་གར་ནས་རྒྱ་གར་བ་སྔར་བས་མང་དུ་ཕྱིན་པའི་རྒྱུ་མཚན་གཅིག་ནི། ཧིན་དུ་དད་ལྡན་པ་གཙོས་པའི་རྒྱ་གར་བ་ཚོ་བོད་ལ་གནས་སྐོར་ལ་གཏང་རྒྱུར་རྒྱ་མིས་དམ་བསྒྲགས་འདྲ་མིན་བྱེད་པའི་ཤུགས་རྐྱེན་ལས་འབྱུང་བཞིན་པའི་གནས་ཚུལ་ཞིག་བཀོད་བཞག་དེ་ནང་དུ་བཀོད་གསལ་ལ། བོད་སོགས་ལ་ཡུལ་སྐོར་སྤྲོ་འཆམ་དང་གནས་སྐོར་སོགས་པ་ལ་ཁྲིད་མཁན་གྱི་འགྲིམ་འགྲུལ་གྱི་ཚོང་པ Touch Kailash Travels and Treks ཟེར་བའི་འགན་འཛིན Basu Adhikari ཚགས་ཤོག The Kathmandu Post ལ་གསུངས་གསལ་ལ། བོད་ཀྱི་སྟོད་གངས་རིན་པོ་ཆེ་དང་མ་ཕམ་གཡུ་མཚོ་བཅས་ལ་གནས་སྐོར་ལ་བཅར་རྒྱུའི་འགྲིམ་འགྲུལ་གྱི་ལག་ཁྱེར་སྔ་ས་ནས་ཉོ་མཁན་ད་ལོ་རྒྱ་གར་ནས་རྒྱ་གར་བ་ཁྲི་ལྔ་མ་ཟིན་ཙམ་གྱིས་ཧ་ཅང་གི་ཕོན་ཆེན་པོ་བྱུང་སོང་སྟེ། དེ་དག་བོད་ལ་གནས་སྐོར་ལ་རྒྱ་མིས་བཏང་མེད་པ་དང། བོད་ལ་གནས་མཇལ་ལ་བཅར་རྒྱུར་རྒྱ་མིས་དམ་བསྒྲགས་འདྲ་མིན་བྱས་ཏེ་བཏང་གི་མེད་དུས་རྒྱ་གར་བ་དེ་རྣམས་ཀྱིས་བོད་ལ་གནས་མཇལ་ལ་བཅར་རྒྱུར་ཉོས་ཟིན་པའི་འགྲིམ་འགྲུལ་གྱི་ལག་ཁྱེར་མང་ཆེ་བ་ལྷག་པར་དུ་གནམ་གྲུའི་གླ་ཆ་དེ་ཚོའི་དངུལ་ནི་སློག་སློག་རག་གི་མེད་དུས། བོད་ལ་གནས་མཇལ་དེའི་ཚབ་ལ་བལ་ཡུལ་ནང་གི་ཧིན་དུའི་གནས་ཆེན་སོགས་ལ་གནས་མཇལ་ལ་བཅར་བཞིན་པ་ཡིན་སྲིད་པ་རེད། སང་ཕོད་ཕྱི་ལོ་ཉིས་སྟོང་ཉི་ཤུ་བཞིའི་ལོར་སྟོད་གངས་རིན་པོ་ཆེ་དང་མ་ཕམ་གཡུ་མཚོ་གཙོ་བོར་གྱུར་པའི་བོད་ནང་གི་ཧིན་དུ་གི་གནས་ཆེན་ཚོ་ལ་རྒྱ་གར་བ་གནས་མཇལ་ལ་བཏང་དོན་གྱི་ཐད་ལ་རྒྱ་ནག་གཞུང་གི་སྲིད་བྱུས་ཅི་འདྲ་བྱེད་མཁན་ཡིན་དང་མིན་ཕྱི་ལོ་གསར་པ་ཉིས་སྟོང་ཉི་ཤུ་བཞིའི་ཕྱི་ཟླ་དང་པོ་ཙམ་གྱི་བར་དུ་ཧ་གོ་གི་མ་རེད། སྟོད་གངས་རིན་པོ་ཆེ་དང་མ་ཕམ་གཡུ་མཚོ་སོགས་པ་བོད་ཀྱི་ས་ཐོག་གི་གནས་རྩ་ཆེན་རྣམས་ལ་གནས་མཇལ་ལ་བཅར་རྒྱུ་ནི་ཧིན་དུ་སོགས་པ་དད་ལྡན་པ་ཁག་ཅིག་ལ་རང་གི་མི་ཚེའི་ནང་གི་གནས་མཇལ་རྩ་ཆེ་ཤོས་བརྩི་གི་ཡོད་ནའི་གནས་ཆེན་དེ་ཚོར་རྒྱ་མིས་ད་ལོ་ཕྱི་རྒྱལ་བ་འདྲ་མིན་བཏང་ན་ཡང་རྒྱ་གར་བ་བཏང་རྒྱུར་དམ་བསྒྲགས་འདྲ་མིན་བྱས་ཡོད་པ་སོགས་ངོ་སྤྲོད་གནང་ཡོད་པ་རེད་འདུག། བོད་ཀྱི་སྟོད་གངས་རིན་པོ་ཆེ་དང་མ་ཕམ་གཡུ་མཚོ་ལ་རྒྱ་གར་ནས་རྒྱ་གར་བའི་གནས་མཇལ་ལ་བཅར་སྟངས་ལམ་ཁ་ཁག་མི་འདྲ་བ་ལྔ་ཙམ་ཡོད་པ་ནས་གཅིག་ནི་སྤུ་རང་གི་འགྲམ་གྱི་ལ་ལི་བུག་ལས་བརྒྱུད་ནས་དང་གཅིག་ནི་རྣ་ཐོས་ལ་བརྒྱུད་ནས་ཡིན་པ་དང་གཞན་གསུམ་པོ་ནི་བལ་ཡུལ་གྱི་བོད་དང་ས་མཚམས་ཁུལ། ཏ་ཏོ་པ་ནི་དང་ར་སུ་བ་གྷད Nepalgunj སོགས་ལ་བརྩིས་པ་ལྔ་པོ་ནས་ལི་སྦུག་ལ་དང་རྣ་ཐོས་ལ་སོགས་བརྒྱུད་རྒྱུར་རྒྱ་མི་མ་ཚད་རྒྱ་གར་རང་གི་ས་ནས་ཆོག་མཆན་རིམ་པ་ཞིག་ཞུ་དགོས་པའི་ཅ་ཟིང་པོ་ཡོད་པ་མ་ཚད་ལམ་འགག་ཚོ་ཡག་པོ་མེད་པ་དང་འགྲོ་སོང་ཆེ་ལ་ཐག་རིང་བ་ཡོད་དུས་རྒྱ་གར་ནས་བལ་ཡུལ་ལ་ཕྱིན་ནས་བལ་ཡུལ་ནས་བོད་ལ་འགྲོ་རྒྱུ་སྟབས་བདེ་བ་དང་དེའི་ནང་ནས་བལ་ཡུལ་གྱི Nepalgunj ཁུལ་ནས་མ་ཕམ་གཡུ་མཚོ་ལ་བཅར་བའི་གནས་མཇལ་གྱི་ལམ་ནི་ས་ཐག་ཐུང་ཤོས་དང་ལས་སླ་ཤོས་དང་འགྲོ་སོང་ཆེན་པོ་མེད་པ་སོགས་ལ་བརྩི་སྲོལ་ཡོད་པ་རེད་འདུག། བལ་ཡུལ་ལ་ཡུལ་སྐོར་སྤྲོ་འཆམ་ལ་ཡོང་མཁན་རྒྱ་གར་ནས་རྒྱ་གར་བ་མང་དུ་ཕྱིན་པའི་རྒྱུ་མཚན་གཅིག་ནི་བོད་ཀྱི་སྟོད་གངས་རིན་པོ་ཆེ་དང་མ་ཕམ་གཡུ་མཚོ་སོགས་ལ་རྒྱ་གར་བ་དད་ལྡན་པ་ཚོ་གནས་མཇལ་ལ་བཅར་རྒྱུར་རྒྱ་མིས་བཀག་གི་ཡོད་དུས་རྒྱ་གར་བས་བལ་ཡུལ་ས་ཐོག་གི་གློ་ཆུ་མིག་བརྒྱ་རྩ་དང་ལུམ་བི་ནི་སོགས་པའི་གནས་ཆེན་ཚོ་ལ་བཅར་གྱི་ཡོད་སྲིད་པ་གནས་ཚུལ་བཀོད་འདུག་ལ་དེའི་ནང་ནས་རྒྱ་གར་བ་མང་ཆེ་བས་གློ་ཆུ་མིག་བརྒྱ་རྩར་གནས་མཇལ་ལ་བཅར་རྒྱུར་སྤོག་ར་ཁུལ་ལ་སླེབས་བཞིན་པ་བལ་ཡུལ་གྱི་མགྲོན་ཁང་གི་ཚོགས་པའི་གཙོ་འཛིན Hari Prasad Sharma Gaire གསུངས་པ The Kathmandu Post གིས་གནས་ཚུལ་སྤེལ་བཞག།